སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་གཟུགས་དྲག་སྐྱེད་བྱུང་སྟེ་སྨན་ཁང་ནས་ཆིབས་ཐོན་གནང་ཡོད། མཐོ་སྒང་བོད་ཀྱི་འཁྱགས་རོམ་ཞུ་བའི་རྐྱེན་གྱིས་ཆུ་ལོག་གི་ཉེན་ཚབས་ཡོད་པའི་སྐོར་ཚན་རིག་པ་ཁག་ཅིག་གིས་ངོས་འཛིན་བྱས་འདུག། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ཞིག་གིས ྋགོང་ས་མཆོག་གི་བཀའ་དགོངས་གཞིར་བཟུང་ཕེབས་པའི་གང་ཉིད་ཀྱི་ཡང་སྲིད་ལ་ཨ་མི་རི་ཀའི་ངོས་ནས་ངོས་འཛིན་ཞུ་རྒྱུ་ཡིན་པ་ལས་གཞན་པར་བརྩི་བཀུར་ཞུ་གི་མ་རེད་ཅེས་གསུངས་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ལ་གཟིགས་མཁན་རྣམ་པ་བདེ་མོ་ཡིན་ན་ང་ལྕགས་མོ་འཚོ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ཞེ་དྲུག་རབ་གནས་ས་ཕག་ལོ་བོད་ཟླ་གཉིས་པའི་ཚེས་བརྒྱད་དང་སྤྱི་ལོ་ཉིས་སྟོང་བཅུ་དགུ་ལོ་སྤྱི་ཟླ་བཞི་པའི་ཚེས་བཅུ་གསུམ་རེས་གཟའ་སྤེན་པ་རེད

རྒྱལ་ནོར་གུང་གསང་རྒྱལ་མགོན་མཁན་པོ་མཆོག་གིས་གར་གཟིགས་བསྒྲགས་བྱེད་ཅུང་ལྟེ་སྨན་ཁང་གཉིས་ཆེད་ཐོས་གནང་ཡོད་པ། རྒྱལ་ནོར་གུང་གསང་རྒྱལ་མགོན་མཁན་པོ་མཆོག་གིས་གར་གཟིགས་བསྒྲགས་བྱེད་ཅུང་ལྟེ་དེ་རང་སྐྱ་ཚེས་བཅུ་གཉིས་ཉག་རྒྱ་གར་རྒྱལ་ས་ལྡི་ལི་མེག་སི་སྨན་ཁང་གཉིས་ཆེད་ཐོས་གནང་དུས་ཤེས་རབ་སྤྲུལ་བཟོ་འབྲུག་མཁང་ཐ་ཆོས་རྒྱལ་བྱང་སྐལ་ཁོང་གིས་གར་གཟིགས་ཧ་ལམ་ངེས་ཅན་དུ་དང་ཕྱིས་སུ་ཕེབས་ཡོད་པ་བཀའ་གནང་ཡོད་པ་རེད།

འཇམ་དཔལ་དཔའ་བོས་ཇི་ལྟར་མཁྱེན་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་ཏེ་དེ་དག་ཀུན་གྱི་རྗེས་སུ་བདག་སློབ་ཕྱིར་དགེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ་བར་བྱེད། ངས་བསྔོ་བ་བྱེད་ཀྱིན་ཡིན། ངའི་ད། ལུས་པོའི་བདེ་ཐང་ད། ཆེད་ལ་ཁྱེད་རང་ཚོས། ཅིག་སྨོན་ལམ་བརྒྱབ། བསམ་པ་རྣམས་དག་གིས་སྨོན་ལམ་བརྒྱབ། ཅེས་བཤད་པ་དེ་གིས་ཏན་ཏན་ཕན་ཐོགས་བྱུང་ཡོད་རེད་ཐུགས་རྗེ་ཆེ་ཞུ་གི་ཡིན་ད། ཐུགས་རྗེ་ཆེ་ཨ།
འབྲེལ་ཡོད་ཁག་གིས་གསུངས་པར་གཞིགས་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་རྒྱལ་ས་ལྡི་ལིའི་ཤེ་ར་ཊོན་གསོལ་མགྲོན་ཁང་དུ་ཉིན་ཤས་རིང་སྐུ་ངལ་གསོ་རྒྱུ་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་རྒྱ་མཚོས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས། སྲིད་སྐྱོང་བློ་བཟང་སངས་རྒྱས་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་རྩིས་ཞིབ་ལས་ཁང་གསར་རྒྱག་ལེགས་འགྲུབ་ཀྱི་སྒོ་འབྱེད་གནང་འདུག།

སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨ་མི་རི་ཀའི་གྲོས་ཚོགས་ཀྱིས་ཁྲིམས་སུ་གཏན་འབེབས་གནང་བའི་ཨེ་ཤེ་ཡ་འགན་ལེན་བསྐྱར་སྣོན་རང་འགུལ་གྱི་ཁྲིམས་ཡིག་ཞུ་བའི་ནང་གི་འབྲུ་དོན་བཞིན་ཟླ་བ་འདིའི་ཚེས་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ཁྲིམས་ལུགས་དབང་སྒྱུར་གྱི་ཚན་ཆུང་གི་མདུན་སར་བོད་དོན་ཐད་ཉམས་ཞིབ་གནང་སྐབས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི Cory Gardner ལགས་ཀྱིས་ཚོགས་འདུ་དེའི་ཐོག་མ་འོངས་བོད་མིའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་གཞིར་བཟུང་གིས་ཕེབས་པའི་གང་ཉིད་ཀྱི་ཡང་སྲིད་ལ་ཨ་མི་རི་ཀའི་ངོས་ནས་ངོས་འཛིན་ཞུ་རྒྱུ་ཡིན་པ་ལས་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཞུང་གིས་ངོས་འཛིན་ཞུས་པའི ྋགོང་ས་ཏཱ་ལའི་བླ་མའི་ཡང་སྲིད་ལ་བརྩི་བཀུར་བྱེད་གི་མ་རེད་ཅེས་གསུངས་འདུག་འདིའི་ཐད་ཀའི་གནས་ཚུལ་རྒྱས་པ་ཉམས་ཞིབ་ཚོགས་འདུའི་ཚོགས་ཡུལ་ནས་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གནས་ཚུལ་བཏང་བར་གཟིགས་རོགས་གནང།

ཉན་ཞིབ་ཐོག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་ཀྱིས་བོད་ནང་ལོ་ངོ་དྲུག་ཅུ་རིང་རྒྱ་ནག་གཞུང་གིས་དབང་བསྒྱུར་ཞེས་པའི་བདེན་དཔང་གི་ཚིག་ཐོ་ཞིག་སྙན་སེང་ཞུས་པ་དང་ཚིག་ཐོ་དེ་ཡི་ནང་དོན་ཚན་གལ་ཆེ་ཁག་ཅིག་སྐོར་ངོ་སྤྲོད་གནང་ཡོད་ལ། བོད་ཀྱི་གནད་དོན་དེ་ད་ཨ་མི་རི་ཀ་གིས་ཞི་བདེ་རྒྱ་མཚོ་དང་རྒྱ་གར་རྒྱ་མཚོའི་ས་ཁུལ་གྱི་རྒྱལ་ཁབ་ཁག་གི་ནང་ལ་ཅིག་ཚོགས་འདུ་སྣ་ཚོགས་འབྱོར་ངེས་ཅིག་གྲོས་འདོན་ཞུས་ཡོད་དེ་མེ་ཀོང་རྒྱུག་ཆུའི

བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་བསྐོས་གནང་དགོས་ཀྱི་ཡོད་པ་དང་བོད་མིའི་སྤྱི་ཚོགས་ནང་ལ་དཔལ་འབྱོར་གྱི་རྒྱབ་རྟེན་གནང་དགོས་ཀྱི་ཡོད་པ། བོད་རྒྱལ་ས་ལྷ་ས་ལ་ཅིག་གཞུང་ཚབ་ཡན་ལག་འཛུགས་དགོས་གནང་དགོས་ཀྱི་ཡོད་པ། ད་ག་ནང་བཞིན་ཡུ་རོབ་རྒྱལ་ཁབ་ཁག་དང་ཅིག་གཞན་རྒྱལ་ཁབ་ཁག་མཉམ་དུ་ཨ་མི་རི་ཀའི་མཐུན་བྱས་མཐུན་འབྲེལ་ཐོག་ནས་ཅིག་བོད་ཐོག་སྲིད་ཇུས་ཅིག་བསྟེན་གནང་དགོས་ཀྱི་ཡོད་པ་ལ་སོགས་པ་འགའ་ཤས་ཅིག་ཡང་ཞུས་ཡོད། ད་དུང་ཁོང་གིས་མུ་མཐུད་གསུང་ཡག་ལ་གྲོས་ཚོགས་ཉན་ཞིབ་ཐོག་བོད་དོན་སྐོར་གླེང་སློང་བྱུང་བ་དེ་ག་རང་གིས་གནད་དོན་དེ་ཚོ་གལ་ཆེན་པོ་ཞིག་ཡིན་པ་མཚོན་གྱི་ཡོད་པ་རེད། དེ་ཡང་ཉན་ཞིབ་གཙོ་སྐྱོང་གནང་མཁན་ཨ་རིའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི Cory Gardner ལགས་ཀྱིས། གོང་ཞུས་ཁྲིམས་ཡིག་གཏན་འབེབས་གནང་བ་དེ་ཡིས་རྒྱལ་སྤྱིའི་ནང་གི་རྒྱལ་ཁབ་བོད་དང་ཡུ་གུར། Burma། ཧོང་ཀོང་སོགས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་ཁྲིམས་མཐུན་དབང་བསྒྱུར་གྱི་དཀའ་ངལ་ཁག་ཅིག་ལ་སྡིངས་ཆ་བསྐྲུན་གྱི་ཡོད་པ་འགྲེལ་བརྗོད་གནང་སོང། ད་དུང་རྒྱ་ནག་གཞུང་གིས་བོད་ནང་ཆོས་དད་རང་མོས་ཐོག་ལ་རྩིས་མེད་རྡོག་རོལ་བཏང་བཞིན

ཡང་སྐབས་དེར་གྲོས་ཚོགས་འཐུས་མི་ཨེཌ་མར་ཁེ་ལགས་ཀྱིས། ཨ་མི་རི་ཀ་ནི་འཛམ་གླིང་ནང་ཆབ་སྲིད་དང་དཔལ་འབྱོར་བདེ་སྲུང་གི་གནད་དོན་ཙམ་མ་ཡིན་པར་བཟང་སྤྱོད་ཀྱི་རྒྱལ་ཁབ་ཞིག་ཡིན་པའི་ཆ་ནས་ང་ཚོས་འཛམ་གླིང་ནང་འཕྲད་བཞིན་པའི་རྒྱལ་ཁབ་གཞན་གྱི་འགྲོ་བ་མིའི་ཐོབ་ཐང་གི་དཀའ་ངལ་ལ་དོ་སྣང་མ་བྱས་པ་ཡིན་ན་ཏག་ཏག་འགྲིག་གི་མ་རེད་དེ་འདྲ་སོང་ཙང་ཨ་མི་རི་ཀས་གནད་དོན་གལ་ཆེ་དེ་ཚོའི་ཐོག་བཀའ་མོལ་གནང་དུས་རྒྱལ་ཁབ་གཞན་གྱིས་དོ་སྣང་སྤྲོད་དགོས་ཀྱི་རེད། གཞན་ཡང་ད་རིང་གི་ཞུ་གཏུག་ཐོག་བོད་མིའི་སྐུ་ཚབ་གཙོས་པའི་རོ་ཧིན་གྷི་ཡ་དང་ཡུ་གུར་གྱི་སྐུ་ཚབ་རྣམས་ནས་ཀྱང་ཞུ་གཏུག་གནང་སོང། ཨ་རི་གྲོས་ཚོགས་ནས་པར་པ་ནོར་སྡེ་དང་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཡིན།
རྒྱ་ནག་གཞུང་འབྲེལ་གོ་ལའི་དུས་བབ་ཀྱི་དྲ་རྒྱའི་ཐོག་ཟླ་འདིའི་ཚེས་བརྒྱད་ཉིན་བལ་ཡུལ་ནང་གནས་སྡོད་བྱེད་མཁན་དང་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་པ་ཟུར་པ་རེད་ཟེར་བ་བཀྲ་ཤིས་ཚེ་རིང་ཟེར་བ་ཞིག་ལ་བཅར་འདྲི་བྱས་ནས་བོད་མིའི་སྒྲིག་འཛུགས་དྲང་བདེན་མེད་པ་དང་ལྐོག་ཟ་ཡོད་ཚུལ་སོགས་སྐྱོན་བརྗོད་སྣ་མང་ཞུ་བའི་གནས་ཚུལ་ཞིག་འདོན་སྤེལ་བྱས་ཡོད་ཀྱང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་དྭགས་པོ་བསོད་ནམས་ནོར་བུ་ལགས་ཀྱིས་གལ་ཏེ་སྐྱོན་འཛུགས་ཞུ་བ་དེ་དག་བདེན་པ་དང་ཁུངས་སྐྱེལ་ཐུབ་པ་ཡིན་ཚེ་མིང་རྫུན་མ་ཞིག་གི་རྒྱབ་ཏུ་ཡིབ་པ་ལས་གདོང་དང་གདོང་གཏུགས་ནས་སྐད་ཆ་བཤད་ན་ཕན་ཐོགས་ཆེ་བ་ཡོད་ཅེས་ལན་འདེབས་གནང་ཡོད་པའི་ཐད་འདི་གའི་བཞུགས་སྒར་རྡ་རམ་ས་ལའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་ཞིབ་ཕྲ་གཏོང་གི་རེད། ཉེ་ཆར་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་ཅིག་གི་ནང་དབུས་བོད་མིའི་སྒྲིག་འཛུགས་ལ་སྐྱོན་བརྗོད་ཀྱི་གནས་ཚུལ་འདོན་སྤེལ་བྱས་པ་དེ་དག་ནི་རྒྱ་ནག་གཞུང་གི་འཁྱོག་བཤད་ཙམ་ཡིན་པ་ལས་བདེན་པའི་ཆ་གང་ཡང་མེད་པ་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས།
འཁྱོག་བཤད་མང་པོ་ཞིག་བྱས་ཤག། འཁྱོག་བཤད་བྱས་དེ་རྒྱ་ནག་གི་ག་རེ་ཟེར་ད་གཞུང་གི་ཨེ་ནི་འདོད་འཇོ་ན་གཞན་གྱི་ད་བོད་པ་ཁག་ཅིག་ལ་ཡང་བཅར་འདྲི་ཞུས་པས་གི་བཟོ་འདྲ་པོ་བྱས་བྱས་བྱས་སྟོན་དེ་དེ་དངོས་གནས་དོན་ཐོག་ལ་ཡང་རྒྱ་མི་དེར་ཐག་པ་དེ་ཚོའི་ནང་ལ་ཡང་བཤད་པ་དེ་དངོས་ཡོད་གནས་ཚུལ་མ་རེད། རྒྱ་ནག་གཞུང་འབྲེལ་གོ་ལའི་དུས་བབས་སམ The Global Times ཟེར་བའི་དྲ་རྒྱའི་ཐོག་ཕྱི་ཟླ་བཞི་པའི་ཕྱི་ཚེས་བརྒྱད་ཉིན་བལ་ཡུལ་ན་གནས་སྡོད་བྱ་མཁན་དང་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཟུར་པ་རེད་ཟེར་བ་བཀྲ་ཤིས་ཚེ་རིང་ཞེས་མིང་རྫུན་མ་བཏགས་པ་དེ་ཡིས་བོད་མིའི་སྒྲིག་འཛུགས་དྲང་བདེན་མེད་པ་དང་ལྐོག་ཟ་ཡོད་ལུགས་སོགས་སྐྱོན་བརྗོད་སྣེ་མང་བྱས་པའི་གནས་ཚུལ་ཞིག་འདོན་སྤེལ་བྱས་ཡོད་ཅིང་འོན་ཀྱང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་གལ་ཏེ་སྐྱོན་བརྗོད་བྱས་པ་དེ་དག་བདེན་པ་མིན་པ་དང། ཁུངས་སྐྱེལ་ཐུབ་པ་ཡིན་ཚེ་མིང་རྫུན་མ་ཞིག་གི་རྒྱབ་ཏུ་ཡིབ་པ་ལས་གདོང་དང་གདོང་ཐུག་ནས་སྐད་ཆ་བཤད་ན་ཕན་ཐོགས་ཆེ་བ་ཡོད་པའི་ལན་འདེབས་གནང་ཡོད་པ་རེད། ད་ནི་མི་བདུན་ཚུལ་ཁྲིམས་དེས་མིང་གཅིག་རྫུན་མ་བཟོས་རྗེས་རྗེས་ཨིན་གཅིག་ཤེས་དུ་གཉིས་ཤེས་བཟོས་ཏེ་ཤེས་དུས་རྩོམ་པ་ལ་ཡང་དངོས་ཡོད་གནས་ཚུལ་མིན་པ་གཅིག་གསལ་པོ་འདི་ངོས་རེད་ཞུ་བ་ཡིན་དེ་འདྲ་ཁུངས་སྐྱེལ་ར་སྤྲོད་མེད་པའི་ཐོག་ནས་གལ་སྲིད་ཁུངས་སྐྱེལ་ར་སྤྲོད་ཡིན་པས་ན་གདོང་ནས་གདོང་ཐུག་ནས་སྐད་བཤད་པས་ན་ཕན་ཐོགས་ཡོང་གི་རེད་བ། ད་ལྟ་དོན་དག་འདི་ཚགས་པར་འདི་ཚོ་ནང་ལ་ཡང་མི་དེ་ཚོས་བཤད་ཚང་མ་མིང། རྫུས་མ་ཡིན་མིང་བཟླས་པ་སོར་བཅུ་བརྒྱབ་ཡིན་བཤད་འདུག་དུ་བ་འདི་རྒྱུ་མཚན་གཅིག་རེད་ཞུ་ཡིན། ཡང་རྒྱ་ནག་གཞུང་འབྲེལ་གྱི་གསར་ཤོག་དེའི་ནང་བལ་ཡུལ་ན་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཧ་ལམ་མེད་པ་ཆགས་ལུགས་བརྗོད་པ་དང་དེ་ཡང་གཙོ་བོ་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཆབ་སྲིད་དང། དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་གྱིས་ཡིན་ལུགས་བརྗོད་ཡོད་པ་རེད་འོན་ཀྱང་དྭགས་པོ་བསོད་ནམས་ནོར་བུ་ལགས་ཀྱིས་བལ་ཡུལ་ན་རྒྱ་ནག་གཞུང་གི་གནོན་ཤུགས་འོག་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་མ་ཐུབ་པ་ཡིན་པ་ལས་ལས་འགུལ་མི་དགོས་པ་དང་མ་སྤེལ་བ་མིན་ལུགས་འགྲེལ་བརྗོད་གནང་ཡོད་པ་རེད། བལ་ཡུལ་ནང་དུ་ག་རེ་ཟེར་ན། རྒྱ་ནག་གཞུང་གིས་བལ་ཡུལ་གཞུང་ལ་ཧ་ལས་པའི་གི་གནོན་ཤུགས་སྤྲད་པའི་ཐོག་ནས་བལ་ཡུལ་ནང་ཡོད་པའི་གི་བོད་མི་ཚོ་ལ་ཡང་རང་དབང་མ་སྤྲད་པ་རེད་པ་ད་ག་ནང་བཞིན་གི་སྨྲ་བརྗོད་རང་དབང་མ་སྤྲད་པ་ད་ག་ནང་བཞིན་གི་བལ་ཡུལ་ནང་ལ་བསྡད་ཆོག་ཡ་གི་ལག་འཁྱེར་ངེས་པར་སྤྲད་དགོས་རེད་པ་བལ་ཡུལ་གཞུང་གིས། ལག་འཁྱེར་མ་སྤྲད་པ་ད་ག་ནང་བཞིན་ཕྱི་ལ་འགྲོ་ཡ་ཐོག་ལ་ཡར་དམ་དྲག་བྱས་དེ་ཚང་མ་རྒྱ་ནག་གཞུང་གིས་བལ་ཡུལ་གཞུང་ལ་ཡར་གནོན་ཤུགས་སྤྲད་པའི་རྒྱུ་མཚན་ལ་བརྟེན་ནས་དེ་ཆགས་བསྡད་ཡོད།
གཞན་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཉིས་སྟོང་བཅུ་བཞི་བར་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དང་འཛིན་སྐྱོང་གི་ནུས་པ་ཐད་ཉམས་ཞིབ་གནང་མྱོང་མཁན་འབུམ་རམས་པ་རིག་འཛིན་རྡོ་རྗེ་ལགས་ཀྱིས་རྒྱ་ནག་གཞུང་གི་གཞི་མེད་སྐྱོན་འཛུགས་དེ་དག་ནི་རྒྱ་ནག་གཞུང་རང་ཉིད་སྐྱོན་གྱི་ནང་ཚུད་པ་དེ་བོད་མིའི་སྒྲིག་འཛུགས་ཡང་དེ་བཞིན་ཡིན་པའི་ཁུངས་མེད་ཀྱི་སྐྱོན་འདོགས་ཙམ་ལས་དོན་དུ་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་ནི་མང་གཙོ་ཚད་ལྡན་གྱི་ཐོག་ནས་སྐྱོང་བཞིན་ཡོད་སྟབས། འཛིན་སྐྱོང་ལ་གྲོས་ཚོགས་ཀྱི་སྟངས་འཛིན་དང་གྲོས་ཚོགས་ལ་མི་མང་གི་སྟངས་འཛིན་ཡོད་པ་གསུངས་ཡོད་པ་རེད། ངེད་ཀྱིས་ད་རིང་གི་གནས་ཚུལ་འདི་ཨ་ནི་མི་ནད་པ་གཅིག་གིས་སོ་སོ་ནད་པ་ཡིན་པ་གཅིག་ལ་ནད་པ་མེད་པ་གཅིག་ལ་ཁྱེད་རང་ནད་པ་རེད་བཞག་ལབ་མཁན་ཅིག་ད་ཟེར་ན་རྒྱ་ནག་གཞུང་ཁོ་རང་གཅིག་གྱུར་རང་མི་གཅིག་གི་ཆབ་སྲིད་ཚོགས་པ་གཅིག་གི་དེ་ཡང་དམར་ཤོག་མིང་ཁས་བཅད་ནས་དེ་འདྲས་གཅིག་གིས་ཁོ་རང་ལྐོག་ཟ་རུལ་སུངས་གྱི་འཐུམས་བསྡད་བྱས་ནས་ན་ཚ་ཆེན་པོ་ཡོང་བ་ཕོག་མཁན་ཅིག་གིས་ལ། ང་ཚོའི་བཙན་བྱོལ་ལ་ད་ག་རང་སྐྱོན་བརྗོད་བྱས་གཞི་མེད་ཀྱི་སྐྱོན་བརྗོད་བྱས་རང་དེ་འདྲས་ཅིག་ལ་མ་གཞི་ནས་ངས་གནས་ཚུལ་དེ་འདྲས་ཅིག་མཐོང་གི་མི་འདུག་བསམ་གྱི་འདུག། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་དང་བརྙན་པར་ཕྱོགས་སྒྲིག་གནང་མཁན་བསྟན་འཛིན་དོན་ཡོད་ནས་ཡིན།
མཐོ་སྒང་བོད་ཀྱི་འཁྱགས་རོམ་ཞུ་བའི་རྐྱེན་གྱིས་ཆུ་ལོག་གི་ཉེན་ཚབས་ཡོད་པའི་སྐོར་ཚན་རིག་པ་ཁག་ཅིག་གིས་ངོས་འཛིན་བྱས་འདུག་ཟླ་འདིའི་ཚེས་བཅུ་ཉིན་ཨོ་སི་ཀྲོ་རི་ཡའི་རྒྱལ་ས་ཝེ་ཡེ་ན་ནས་ཚན་རིག་པ་དང་ཁོར་ཡུག་ཅེས་པའི་དུས་དེབ་ནང་སྦི་སྦི་སི་ཡི་གསར་ལས་ཁང་གི་གསར་འགོད་པ་ཞིག་གིས་སྤེལ་བའི་གནས་ཚུལ་ནང་སུད་སི་དང་རྒྱ་ནག་གི་ཚན་རིག་པ་ཁག་ཅིག་གིས་མཐོ་སྒང་བོད་ཀྱི་ས་དང་རྡོ་ཕུང་གིས་བཀག་ནས་བསྡད་ཡོད་པའི་འཁྱགས་རོམ་ཅན་གྱི་མཚོ་ཆིག་སྟོང་སུམ་བརྒྱ་ཙམ་ལ་གཞི་རྒྱ་ཆེ་བའི་རྟོག་དཔྱོད་བྱེད་སྐབས་མཚོ་དེ་དག་ལས་མཚོ་ཉིས་བརྒྱ་ར་བཅུ་ཙམ་འཁྱགས་རོམ་གྱི་ཚད་ལ་ཉེན་ཁའི་ཚད་ལས་བརྒལ་ཡོད་སྟབས། མཚོ་དེ་དག་གི་གཤམ་འོག་ཏུ་ཡོད་པའི་གྲོང་སྡེ་ཁག་ལ་ཆུ་ལོག་གི་ཉེན་ཁ་ཆེ་བར་ངོས་འཛིན་བྱས་ཡོད་པའི་སྐོར་གྱི་གནས་ཚུལ་བཀོད་འདུག་ཡང་རྒྱ་ནག་གི་རྒྱལ་ས་པེ་ཅིན་གྱི་མཐོ་སྒང་བོད་ཀྱི་ཉམས་ཞིབ་སློབ་གཉེར་ཁང་དང་ལྷན་དུ་ཉམས་ཞིབ་གནང་མཁན་སུད་སིའི་ཚན་རིག་ཉམས་ཞིབ་པའི་སྡེ་ཚན་གྱི་ཁོངས་སུ་ཕེབས་པའི་སུད་སི་གི་ཛུ་རིག་གི་སློབ་གྲྭ་ཆེན་མོའི་ཉམས་ཞིབ་པ Simon Allen ནས

རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོབ་པེའི་བོད་མིའི་གཞིས་ཆགས་ནང་བོད་ནས་གསར་དུ་འབྱོར་བ་ཚོར་དམིགས་ནས་སྡོད་ཁང་བརྒྱད་ཅུ་གསར་རྒྱག་ཟིན་པའི་ཐད་འདི་གའི་གསར་འགོད་པ་པདྨ་དངོས་གྲུབ་ལགས་ནས་རྒྱ་གར་ལྷོ་ཕྱོགས་ནས་གནས་ཚུལ་བཏང་བར་གཟིགས་རོགས་གནོངས། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་མཆོག་ནས་སྦེལ་ཀོབ་པེའི་གཞིས་ཁོངས་སུ་བོད་ནས་ཕྱིས་སུ་ཕེབས་མཁན། བྱེས་འབྱོར་བོད་མིའི་ཁྱིམ་ཚང་བརྒྱད་ཅུ་ལ་སྡོད་ཁང་གསར་རྒྱག་ལེགས་གྲུབ་ཟིན་ལ་ཉེ་བ་དེ། དབུ་འབྱེད་གནང་སོང། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་ནས་བོད་ནས་ཕྱིས་སུ་ཕེབས་མཁན་བཞུགས་གནས་མེད་པ་རྣམས་ཀྱི་དཀའ་ངལ་སེལ་ཐབས་ཀྱི་ཐོག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་པེ་གཞིས་ཁོངས་སུ་ཡོད་པའི། བྱེས་འབྱོར་བོད་མིའི་ཁྱིམ་ཚང་བརྒྱད་ཅུ་ལ་སྡོད་ཁང་གསར་རྒྱག་ལེགས་གྲུབ་ཟིན་ལ་ཉེ་བ་དེ། དབུ་འབྱེད་ཞིག་འདི་ཚེས་བཅུ་ཉིན་གནང་སོང་ལ། སྡོད་ཁང་དེ་ནི་སྦེལ་ཀོབ་པེ་ལུགས་ཟུང་བསམ་གྲུབ་གླིང་ཁྱབ་ཁོངས། གཞིས་ཀ་བདུན་པ་ཞེས་མིང་བཏགས་གནང་འདུག་ཅིང། སྐབས་དེར་བོད་ནས་ཕྱིས་སུ་ཕེབས་མཁན་བཟའ་ཟླ་བུ་ཕྲུག་དང་བཅས་པ་ནང་མི་དྲུག་ཡོད་པ་བློ་བཟང་ལགས་ཀྱིས་གསུང་ཡག་བྱས་ན། བོད་མིའི་སྒྲིག་འཛུགས་ཀྱིས་ཁོང་རྣམ་པར་སྡོད་ཁང་གི་མཐུན་འགྱུར་གནང་བ་དེ་ནས། ཁོང་ལ་འདས་པའི་མི་ལོ་བཅོ་ལྔ་ཙམ་གྱི་རིང་རང་བདག་གི་ཁང་པ་མེད་པ་དང། ཁང་གླ་ཆེན་པོ་སྤྲད་དགོས་པ་སོགས་ཀྱི་དཀའ་ངལ་དེ་སེལ་གྱི་ཡོད་པར་བརྟེན། བོད་མིའི་སྒྲིག་འཛུགས་ལ་ཐུགས་རྗེ་ཆེ་ཞེས་གསུངས་གནང་གི་འདུག། ཆོས་རིག་དང་ང་རང་ད་ལྟ་བར་དུ་ཁང་པ་མེད་པའི་དཀའ་ངལ་ཡར་མར་གླ་ཆ་བཏང་ནས་ད་སོ་སོ་རེ་ལས་ཀ་རེ་བྱས་བསྡད་ཡོད། དེ་དཀའ་ངལ་དང་ཁང་པ་འདི

ཨན་ག་འདྲ་ཅིག་གི་ལྷན་ཁང་སོ་སོ་ལ་ཡ་ཁྲིད་པའི་ལས་འགན་གྱི་གནས་སྟངས་ཐོག་ནས་མར་ལ་ཡ་ཁྱབ་སྤེལ་བྱུང་བའི་ལས་གཞི་ཅིག་རེད། མཛད་སྒོའི་ཐོག་སྡོད་ཁང་གསར་རྒྱག་གི་ལས་གཞིའི་འགན་འཁུར་བ་སྦེལ་ཀོབ་པེ་བདེ་སྐྱིད་སླར་གསོའི་ས་གནས་འགོ་འཛིན་ཚེ་རིང་ཆོས་འཛོམས་ལགས་ཀྱིས་ལས་གཞི་དེའི་སྐོར་ངོ་སྤྲོད་གནང་སྐབས་བོད་མིའི་སྒྲིག་འཛུགས་ཀྱི་ལས་གཞི་གཞན་དང་མི་འདྲ་བར་སྡོད་ཁང་གསར་རྒྱག་གི་ལས་གཞི་དེར་འགྲོ་གྲོན་ཆེན་པོ་ཡོད་དུས་རོགས་ཚོགས་ཁག་ལ་རོགས་རམ་ཐབས་འཚོལ་གྱི་འབད་བརྩོན་དུ་མ་ཞིག་གནང་བ་ལ་བརྟེན་ནས་ད་ལན་རོགས་ཚོགས་ཁག་གསུམ་གྱི་རོགས་དངུལ་འོག་ནང་སྲིད་ལས་ཁུངས་ནས་ལས་གཞི་དེ་གལ་ཆེར་འཛིན་ཏེ་སྤེལ་གནང་བཞིན་པར་གསུངས་གནང་སོང། ཨ་རོགས་ཚོགས་ག་ས་ག་ལ་འདུག། ཨ་ཐབས་ཤེས་བྱེད་བྱེད་རོགས། ཨ་ནི་མཐའ་མ་དེ་ལ་ཨ་ནི་མཐའ་ང་ཚོ་ད་དེ་ལ་ད་རིང་གི་ཨ་ནི་དེ་ཁང་པ་བརྒྱད་ཅུ་དེ་ནང་ལོགས་ལ་ཨ་ནི་རོགས་ཚོགས་ཁག་གསུམ་ནས་ཨ་ནི་འདུག་སེ་ད་རོགས་དངུལ་ཅིག་ཐབས་འཚོལ་བྱུང་ཡོད་རེད་པ། སྡོད་ཁང་གསར་རྒྱག་གི་ལས་གཞི་དེའི་ཐོག་ཨ་རིའི་གཞུང་གི PRM རོགས་ཚོགས་ནས་སྡོད་ཁང་བཞི་བཅུ་ཞེ་གསུམ་དང Spain de Barcelona ཞེས་པའི་ཚོགས་པ་དེས་སྡོད་ཁང་བཅོ་ལྔ་དང་དེ་བཞིན Luxembourg གཞུང་ནས་སྡོད་ཁང་བཅུ་གཉིས་དང། དེ་མིན་བུད་མེད་སྒྲིག་འཛུགས་ནས་སྡོད་ཁང་བཅུའི་ཐོག་ར་བ་བསྐོར་རྒྱུ་དང་ཆུ་དང་གློག། ལམ་ཁ་བཅས་ཀྱི་མཐུན་འགྱུར་གནང་སྟེ་ཁྱོན་སྡོད་ཁང་བརྒྱད་ཅུ་ལ། མ་གནས་ཧིན་སྒོར་ས་ཡ་དྲུག་ཅུ་རེ་གཅིག་ལྷག་ཕྱིན་ཡོད་པ་རེད་འདུག། གཞི་རྩའི་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་ནས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་བོད་ནས་ཕྱིས་སུ་ཕེབས་མཁན། བཙན་བྱོལ་བོད་མི་བཞུགས་གནས་མེད་པ་རྣམས་ཀྱི་དཀའ་ངལ་སེལ་ཐབས་ཐོག་དགོངས་བཞེས་ཡོད་པ་གཞིར་བཟུང་གིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ལས་གཞི་དེ་དངོས་སུ་དབུ་འཛུགས་གནང་སྟེ་ད་ཆ་ལས་གཞི་དེ་གྲུབ་ལ་ཉེ་བར་ཕྱིན་པ་རེད། རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་བོད་མིའི་གཞིས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལོའི་དབྱར་དུས་སུ་ལ་དྭགས་ཁུལ་དུ་ཆིབས་བསྒྱུར་བསྐྱང་རྒྱུའི་མཛད་རིམ་ཡོད་པ་སྟབས་སྐབས་དེར་སྐུ་ངལ་གསོ་ཕྱིར་གཞུང་སྒེར་གཉིས་ནས་མཛད་འཕྲིན་ཁག་ཉུང་དུ་གཏོང་དགོས་པའི་ཞུ་འབོད་ཆེད་ལ་དྭགས་ཁུལ་ནས་ས་གནས་འཐུས་མི་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་ཞུས་པའི་ཐད་ལ་རྡ་རམ་ས་ལའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་ཞིབ་ཕྲ་གཏོང་གི་རེད། ལ་དྭགས་ས་གནས་ཀྱི་འཐུས་མི་ཁག་ཅིག་ནི་གོང་ས་མཆོག་སྐུ་ངལ་གསོ་ཞུ་དགོས་པའི་ཞུ་འབོད་ཆེད་རྡ་རམ་ས་ལར་འབྱོར་འདུག། འདི་ལོ་ཉིས་སྟོང་བཅུ་དགུ་ལོ་ཡི་ཕྱི་ཟླ་གསུམ་པའི་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་ཆགས་ཀྱི་ས་གནས་འཐུས་ཚོགས་ཀྱིས་དམིགས་བསལ་ཚོགས་འདུ་ཞིག་བསྐོངས་པ་དེའི་སྐབས་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་གི་ལ་དྭགས་ཀྱི་ཆིབས་བསྒྱུར་མཛད་འཆར་ཉུང་འཕྲི་དགོས་རྒྱུ་ཞུ་འབོད་བྱེད་ཆེད་གྲོས་ཆོད་ཞིག་བཞག་ཡོད་པའི་སྐོར་ལ་གསུངས་དོན། ཉིས་སྟོང་བཅུ་དགུ་གི་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་ད་ང་ཚོ་ས་གནས་ནང་ལ་ཡོད་དེ་བས་ཀྱི
ང་ཚོ་ལ་བོད་མིའི་གནད་ཡོད་མི་སྣ་དགུ་བཅུ་ལྷག་ཞིག་ཡོད་རེད་ཨ་ནི་ཚང་མ་ང་ཚོ་འཛོམས། འདི་མཉམ་དུ་ལ་ལ་དྭགས་ནང་ཚོགས་རེད་དགོན་ཚོགས་རེད་ཨ་ནི་ཨ་མ་ཚོགས་པ་ཁོ་རང་ཚོ་ཀྱི་འབྲེལ་ཡོད་ཚང་མ་ཀྱི་ཚོགས་གཙོ་ཚང་མ་གདན་ཞུ་བྱས་ནས་དེ་ང་ཚོ་ཀྱི་དམིགས་བསལ་ཚོགས་ཆེན་གྱི་འདུག་འགོ་བཙུགས་པ་རེད། ད་ཐེངས་བཞུགས་སྒར་དྷརམ་ས་ལར་ཆེད་དུ་བཅར་མཁན་ལ་དྭགས་ས་གནས་འགོ་འཛིན་གཙོས་པའི་ལ་དྭགས་བསོད་ནམས་གླིང་བོད་མིའི་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་དང་ལ་དྭགས་རང་བདེན་ཚོགས་ཆུང་གི་ཚོགས་གཙོ། དེ་བཞིན་ལ་དྭགས་བརྒྱ་ཤོག་བཅུ་གཉིས་ཡོངས་ཀྱི་འཐུས་ཚབ་སོགས་ཁྱོན་མི་གྲངས་བདུན་ཡོད་འདུག་ལ་དྭགས་བོད་མིའི་ས་གནས་འགོ་འཛིན་ཚེ་བརྟན་དབང་ཕྱུག་ལགས་ཀྱིས ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་ལ་དྭགས་སུ་ཆིབས་བསྒྱུར་གོ་སྒྲིག་ཞུ་མཁན་གཙོ་བོ་ཁག་ནས་གསུང་ཆོས་ལས་གཞན་མཛད་འཆར་གོ་སྒྲིག་མི་ཡོང་བ་འབོད་སྐུལ་ཞུས་འདུག།

བཞུགས་སྒར་དྷརམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་དང་བརྙན་པར་ཕྱོགས་སྒྲིག་གནང་མཁན་བསྟན་འཛིན་དོན་དབེན་ནས་ཡིན།
རྒྱ་ནག་གཞུང་གིས་ན་གཞོན་ས་ཡ་མང་པོ་ཞིང་གྲོང་དུ་མངགས་ནས་མའོ་ཡི་དུས་སྐབས་ཀྱི་རིག་གནས་གསར་བརྗེའི་ལས་འགུལ་བསྐྱར་གསོ་བྱེད་པར་མི་རྣམས་ཀྱིས་སེམས་འཚབ་བྱེད་བཞིན་པ་རེད། ཕྱི་ཚེས་བཅུ་གཅིག་ཉིན་ཧྥ་རན་སིའི་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གཞུང་གིས་ན་གཞོན་དང་བླངས་པ་ཟེར་བ་ས་ཡ་མང་པོ་ཞིང་གྲོང་ཁག་ཏུ་མངགས་རྒྱུའི་འཆར་གཞི་འཐེན་གྱི་ཡོད་པ་དེ་འདས་ལོ་ལྔ་བཅུའི་སྔོན་ལ་མའོ་ཙེ་ཏུང་གི་དུས་སྐབས་སུ་སྤེལ་བའི་རིག་གནས་གསར་བརྗེའི་ལས་འགུལ་དེ་བསྐྱར་གསོ་བྱེད་པར་མི་རྣམས་ལ་སེམས་འཚབ་ཡོང་གི་ཡོད་པ་རེད་ཟེར། རྒྱ་ནག་གུང་གཞོན་ཚོགས་པ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་ན་གཞོན་ས་ཡ་བཅུ་ལྷག་ཞིང་གྲོང་ཁག་ཏུ་མངགས་གཏོང་གིས་ལག་རྩལ་ཡར་རྒྱས་དང་དཔལ་ཡོན་ཁྱབ་སྤེལ་ཚན་རིག་ལག་རྩལ་ཐད་སྐུལ་འདེད་བྱེད་རྒྱུའི་ཁས་ལེན་བྱས་ཡོད་ཚུལ་རྒྱ་ནག་གུང་ཁྲན་ཚོགས་པའི་ཡིག་ཆའི་ནང་བཀོད་ཡོད་པ་རེད། དེ་བཞིན་རེས་གཟའ་ཕུར་བུའི་ཉིན་རྒྱ་ནག་གཞུང་འབྲེལ་གོ་ལའི་དུས་བབ་ཅེས་པའི་གུང་གཞོན་ཚོགས་པའི་ཡིག་ཆ་ལུང་འདྲེན་བྱས་པའི་ནང་དེའི་དམིགས་ཡུལ་ནི་གྲོང་ཁྱེར་ནང་འཚོ་བ་རོལ་བར་དགའ་ཞེན་ཆེ་བའི་མི་དེ་དག་ཞིང་གྲོང་དུ་མངགས་རྒྱུའི་ཆེད་ཡིན་ཚུལ་དང་དེ་བཞིན་སློབ་གྲྭའི་དབྱར་ཁའི་གུང་སེང་གི་སྐབས་སུ་སློབ་ཕྲུག་རྣམས་ཞིང་གྲོང་དུ་སྡོད་པའི་དགོས་འདུན་འདོན་གི་ཡོད་ན་ཡང་ཇི་ལྟར་ན་གཞོན་དང་བླངས་པ་རྣམས་ལ་གོ་སྐོན་བློ་འགུག་བྱེད་ཕྱོགས་ཐད་གུང་གཞོན་ཚོགས་པ་ནས་གསལ་ཁ་གང་ཡང་བཏོན་མེད་འདུག།

སུད་སི་གྲོང་ཁྱེར་ཛུ་རིག་གི Volkshaus ཞེས་པའི་ཚོགས་ཁང་གི་ནང་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་ཡོ་རོབ་ཁུལ་དྲིལ་བསྒྲགས་གནང་བར་མངགས་གཏོང་གནང་པའི་གཞོན་ནུའི་ཚོགས་གཞོན་རྟ་མགྲིན་ལགས་དང་སྤྱི་ཚོགས་ཞབས་ཞུའི་འགན་འཛིན་བཀྲ་ཤིས་ལགས་ནས་སུད་སི་གཞིས་བཞུགས་བོད་མི་ཁག་ཅིག་ལ་བོད་རིགས་གཞོན་ནུ་ལྷན་ཚོགས་ཀྱི་དམིགས་ཡུལ་དང་ལས་དོན་ངོ་སྤྲོད་གནང་སོང།
མཚན་ཐོས་མ་ཐག་ཏུ་སྒྲིག་འཛུགས་འདི་འཐབ་རྩོད་ཀྱི་འགན་འཁྱེར་མཁན་ཡིན་པ་གཅིག་དང། ལྷག་པར་དུ་འཐབ་རྩོད་ཀྱི་འགན་འཁྱེར་བའི་དུས་རིམ་ནང་ལོགས་ལ་ཡ་གཞོན་སྐྱེས་ཚོ་ཡི་ནུས་པ་གཅིག་ལ་ཡ་སྤུངས་ས་ཡོད་པའི་གི་གླེང་སྟེགས་གལ་ཆེན་པོ་གཅིག་ཡིན་པ་གཅིག་དེ་འཛམ་གླིང་རྒྱལ་སྤྱི་གིས་ཤེས་བཞིན་གྱི་གནས་བབ་ཅིག་རེད། ཡང་དེ་ག་ནང་བཞིན་གྱི་གཞིས་བཞུགས་བོད་མི་ཚོ་ཡིན་པ་ཡིན་ནའི་གཞོན་ནུའི་སྒྲིག་འཛུགས་ལ་ཡ་ཞེ་པོ་ཅིག་གི་ཡིད་ཆེས་བྱས་བསྡད་ས་རེ་བ་བྱས་བསྡད་ས་གི་གནས་བབ་ཅིག་ཆགས་ཀྱི་ཡོད་རེད་ལ་ལྷག་པར་དུ།
བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་འདི་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་གཅེས་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་དབུ་ཁྲིད་འོག་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་ལོ་དངོས་སུ་སྒྲིག་འཛུགས་བཙུགས་པ་ནས་བཟུང་མི་ལོ་བཞི་བཅུ་ཞེ་དགུའི་རིང་བོད་རིགས་གཞོན་སྐྱེས་ཕོ་མོ་སྟོང་ཕྲག་མང་པོ་སྒྲིག་འཛུགས་འདིའི་ནང་མཉམ་ཞུགས་ཀྱིས་སྐུ་ན་གཞོན་དུས་ཉམས་མྱོང་བསགས་རིམ་པས་ཐེམ་པ་རིམ་འཛེགས་ཀྱིས་ལས་ཀའི་སྣེ་མོར་ཞུགས་ཏེ་དེང་སྐབས་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་དབུ་ཁྲིད་དང་གྲོས་ཚོགས་ཀྱི་འཐུས་མི་ས་གནས་གྲོས་ཚོགས་ས་གནས་གཞིས་འགོས་མཚོན་པའི་ལས་བྱེད་ཀྱི་དཔུང་ཁག་སྐྱེད་སྲིང་ཐུབ་པ་གང་ལེགས་བྱུང་ཡོད།

བོད་མི་ཚོར་ཆ་རྐྱེན་དེ་དག་ཆ་ཚང་ཚང་པའི་ཐོག་རྒྱ་ནག་གུང་ཁྲན་ཏང་གིས་བོད་ལ་བཙན་འཛུལ་མ་བྱས་ཀྱི་གོང་བོད་རང་བཙན་གཙང་མའི་གནས་བབ་བཟུང་ཡོད་ཙང། བོད་རིགས་གཞོན་ནུ་ལྷན་ཚོགས་ཐོག་མར་དབུ་འཛུགས་གནང་པའི་སྐབས་གཞོན་ནུའི་ལངས་ཕྱོགས་དེ་རང་བཙན་ཡིན་ཞེས་གཏན་འབེབས་གནང་པ་བཞིན་མུ་མཐུད་མདུན་སྐྱོད་བྱེད་བཞིན་ཡོད། སོང་ཙང་ད་དེ་རིང་ངས་མང་ཚོགས་ག་ཚོད་འཛོམས་མིན་ལ་མ་བལྟས་པའི་ཀྱི་གཞོན་ནུའི་སྒྲིག་འཛུགས་ཀྱི་ལངས་ཕྱོགས་རང་བཙན་ཡིན་པའི་ཀྱི་རྒྱུ་མཚན་ལ་བལྟས་ནས་ང་ཚོའི་རྩ་བའི་བླ་མའི་ཀྱི་བཀའ་རྩ་བ་ཉིད་ནས་འགལ་གྱི་མེད་ཟེར་བྱས་ད་དེ་ངས་སྒྲིག་འཛུགས་ཀྱི་འགན་འཁྱེར་མཁན་ཞིག་ཡིན་པའི་ཀྱི་ཐོག་ནས་གསལ་བོ་བྱས་ནས་ཞུ་ཐུབ་ཀྱི་རེད་ཟེར་བྱས། དེ་རིང་ཁྱེད་ཚོར་ཡ་འདི་ཞུ་ཡ་ཡིན། དེ་འདྲ་སོང་ཙང་རང་གཞན་ཚང་མས་འགན་ཁུར་བླངས་ཏེ་ཆོལ་ཁ་དང་ཆོས་ལུགས་ལུང་ཚན་གྱི་འཐེན་འཁྱེར་གྱི་རིགས་སྤངས་ཏེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཆོལ་ཁ་གསུམ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་དོན་དུ་སྐྱིད་སྡུག་མཉམ་མྱོང་དགོས་ཅེས་ལམ་སྟོན་མཛད་པའི་དགོངས་དོན་སྙིང་ལ་བཅངས་ཏེ་གཅིག་སྒྲིལ་དེ་རྒྱལ་ཁའི་རྩ་བ་ཡིན་པ་ངེས་ཤེས་རྙེད་པ་དགོས་ཅེས་གསུངས་པ་དང་ཆབས་ཅིག་སྤྱི་ལོ་ཉིས་སྟོང་ཉི་ཤུའི་ལོར་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ཏེ་མི་ལོ་ལྔ་བཅུ་འཁོར་བའི་རྗེས་དྲན་རྒྱས་པོ་ཞིག་སྲུང་བརྩི་གནང་གི་ཡོད། ཚང་མས་ཕྱར་གྲུ་མཉམ་འདེགས་གནང་རོགས་ཅེས་སྐུལ་མ་ཀྱང་མཛད་སོང། གཞོན་ནུའི་ཚོགས་གཞོན་ལ་གུས་པ་གསར་འགོད་པས་སུད་སི་ཙམ་མིན་པར་ཡོ་རོབ་ཀྱི་ཡུལ་གྲུ་གཞན་ཚོའི་ནང་ལ་སྐོར་སྐྱོད་གནང་ཡོད་ཙང་གཟིགས་ཚུལ་ཅི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་དབུ་འཛུགས་ཞིག་བྱས་ད་དེ་རིང་བར་དུ་ཧ་ལམ་ང་ཚོས་ད་རྒྱལ་ཁབ་ཁག་དྲུག་ནང་ལོགས་ལ་ཡ་བསྐྱོད་བྱས། མང་ཚོགས་མཇལ་འཕྲད་བྱུང་གཏམ་བཤད་བྱས། དེ་ག་ནང་བཞིན་གྱི་མང་ཚོགས་ཡིན་པ་ཡིན་ནའི་གཞོན་ནུ་སྒྲིག་འཛུགས་ལ་ཡ་དགོངས་ཚུལ་ཕུལ་དགོས་ཡ་རེད། ལམ་སྟོན་བྱེད་དགོས་ཡ་རེད་དེ་གའི་གོ་སྐབས་དེ་བསྐྲུན་བྱས་ཡག་པོ་བྱུང་སོང་བསམ་བསམ་རོགས་ཞེས་བྲིས་འདུག་ལགས།
ཨ་ནི་ད་ཁོ་རང་ཚོ་ཕན་ནི་དེ་དངོས་གནས་ཕན་ཐོགས་པོ་བྱུང་སོང་བསམ་གྱི་འདུག་ལགས། དེ་ཡིན་ཙང་ཨ་ནི་ཁོ་ཚོ་རེད།

ནང་པ་མིན་ན་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཆེན་པོ་ཡོད་མཁན་ཐའི་ལེན་ཌི་ཨ་མ་ལགས་ཞིག་གིས་རང་གི་བཟའ་ཟླ་འདས་པའི་དྲན་རྟེན་ཆེད་བཞུགས་སྒར་རྡ་རམ་ས་ལར་དགོན་པ་ཞིག་གསར་བཞེངས་གནང་ཡོད་པའི་སྐོར། རྡ་རམ་ས་ལ་ནས་ཨོ་རྒྱན་བསྟན་འཛིན་ལགས་ཀྱིས་གནས་ཚུལ་བཏང་བར་གཟིགས་རོགས་གནང། བཞུགས་སྒར་རྡ་རམ་ས་ལར་ལོ་ཤས་སྔོན་ཐའི་ལེན་ཨ་མ་རི་ཡ་ཌོ་ཤི་ལགས་ཀྱིས་དགོན་པ་ཞིག་གསར་བཞེངས་གནང་འདུག་ན་དགོན་པ་འདི་བཞེངས་དགོས་པའི་ཐོག་མའི་དམིགས་ཡུལ་དང་འབྲེལ་བའི་སྐོར་ལ།

བཟའ་ཟླ་འདས་པོའི་དྲན་རྟེན་གྱི་དགོན་པ་འདི་ནི་གཙོ་བོ་བཞུགས་སྒར་རྡ་རམ་ས་ལར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་བར་ཡོང་མཁན་ཐའི་ལེན་དགེ་འདུན་པ་བཞུགས་གནས་མེད་མཁན་ཚོའི་ཆེད་དུ་ཡིན་ཅིང་དགོན་པ་འདིའི་ནང་ཚུལ་མཐུན་ཞལ་འདོན་སྒོམ་སྒྲུབ་དང་སྒྲིག་ལམ་ཀུན་སྤྱོད་འཁྱེར་མཁན་ཁོ་ནར་མ་གཏོགས་གཞན་ལ་མེད་ཅེས་དང་མདོ་དོན་དགོན་པ་འདི་ཁེ་མེད་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ངོ་བོ་རང་གི་ཐོག་ནས་ལས་དོན་གནང་གི་ཡོད་པའི་སྐོར་ངོ་སྤྲོད་གནང་གི་འདུག

ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་ཡིན་པའི་ཆ་ནས་འཛམ་གླིང་ས་ཕྱོགས་གང་ས་ནས་མི་མང་པོ་ཞིག་ཡོང་གི་ཡོད་པ་བཞིན་ང་རང་ཡང ྋགོང་ས་མཆོག་གི་བྱམས་སྙིང་རྗེ་དང་ནང་ཆོས་སྐོར་གཏིང་ཟབ་པོའི་གསུང་ཆོས་ཞུ་བར་ཡོང་བ་ཡིན། ཡིན་ནའང ྋགོང་ས་མཆོག་གི་གསུང་ཆོས་མང་ཆེ་བ་བོད་སྐད་དང་དབྱིན་སྐད་ནང་གནང་གི་ཡོད་སྟབས་གསུང་ཆོས་ཡག་པོ་མགོ་འཚོས་ཡ་ཆེད་དུ་ཞོར་དུ་དབྱིན་སྐད་སྦྱང་གི་ཡོད་པའི་སྐོར་ངོ་སྤྲོད་གནང་གི་འདུག།

བོད་འཛམ་གླིང་ནང་དབྱིན་སྐད་སྦྱོང་བརྡར་དང་དེ་ནས་དགོང་དྲོ་པཱ་ལིའི་སྐད་ཡིག་དང་ཞལ་འདོན་སྒོམ་བརྒྱབ་ཀྱི་ཡོད་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་ལྟ་ངའི་རྒྱབ་ཏུ་ཡོད་པ་འདི་བཞུགས་སྒར་རྡ་རམ་ས་ལར་ཆགས་པའི་ཐའི་ལེན་དགོན་པ་རེད་ཐའི་ལེན་དགོན་པ་འདི། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དང་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་ཀྱི་བར་ལ་ཡར་འདུག་ཆགས་ཤག་ཨ་ནི་དགོན་པ་འདི་ད་ལྟ། རྒྱ་སྐྱེད་གནང་བཞིན་པ་རེད་ཤག་དཔེར་ན་ང་ལངས་སར་འདི་ད་ལྟ་དགོན་པ་འདིའི་ཁང་པ་གསར་བཞེངས་གནང་བཞིན་པའི་སྐབས་རེད་ཤག་པར་པ་བསྟན་འཛིན་འོད་ཟེར་དང་གསར་འགོད་པ་ཨུ་རྒྱན་བསྟན་འཛིན་གཉིས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས། རྣམ་པ་ཚོ་ད་དེ་རིང་གི་ང་ཚོའི་ལས་རིམ་མཇུག་སྒྲིལ་བའི་དུས་ལ་སླེབས་སོང་གཤམ་ནས་གཞས་པ། བསྟན་འཛིན་འབྱུང་གནས་དང་ནོར་བུ་ཚེ་རིང་གཉིས་ནས་ང་ཡི་བླ་མ་ཞེས་པའི་ཚེ་རིང་འགྱུར་མེད་ཀྱིས་བླངས་པའི་གླུ་གཞས་དེ་བསྐྱར་ལེན་གནང་བ་གཟིགས་འབུལ་གྱིས་དེ་རིང་གི་ང་ཚོའི་ལས་རིམ་ཆ་ཚང་མཇུག་སྒྲིལ་རྒྱུ་ཡིན་ཁྱེད་ཚོས་གཟིགས་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།